ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་ལ་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི Podcast དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཨུ་རུ་སུས་ཡུ་ཁུན་ལ་བཙན་འཛུལ་བྱས་པའི་རྗེས་ལ་ཡིན་ན་ཨུ་རུ་སུ་དང་རྒྱ་ནག་བར་གྱི་འབྲེལ་བ་འདི་སྔར་ལས་ཉེ་རུ་འགྲོ་རྒྱུ་ཡིན་དམ་ཡང་ན་ཞི་ཅིན་ཕིང་གིས་རྒྱ་ནག་གི་དཔལ་འབྱོར་ཁེ་ཕན་སོགས་ཀྱི་ཆེད་དུ་འབྲེལ་ཐག་དེ་རིང་རུ་གཏང་རྒྱུ་ཡིན་པའི་གནས་ཚུལ་འདིར་ཡིན་ན་ད་རིང་ཁ་སང་མི་མང་པོ་ཅིག་གིས་དོ་སྣང་ཆེན་པོ་བྱེད་ཀྱི་འདུག་བྱས་ཙང་ད་རིང་ང་ཚོའི Podcast དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་འདིའི་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་ཨ་ལེ་སྔོན་ལ་ཡང་ང་ཚོ་བགྲོ་གླེང་འདི་ཚོ་མ་ཞུས་གོང་ལ་ཡང་ད་ལྟ་དེ་ཡུ་ཁུན་གྱི་དམག་འཁྲུག་དང་འབྲེལ་བ་ཡོད་པའི་གསར་འགྱུར་ཁ་ཤས་ཅིག་ངོ་སྤྲོད་ཞུ་གི་ཡིན། ད་གསར་འགྱུར་འདི་ཚོ་ཡིན་ན་ཕལ་ཆེར་གསན་པའི་སྐབས་ལ་ཡང་གཅིག་བྱས་ན་འགྱུར་ལྡོག་ཕྱིན་ཚར་ཡོད་ཀྱི་རེད། ག་རེ་ཟེར་ན་ད་ལྟ་ཡིན་ན་ཕ་གིར་ཛ་དྲག་བྱས་བྱས་གནས་ཚུལ་ཆུ་ཚོད་མི་རེ་ངོ་རེ་བྱས་བྱས་འགྱུར་ལྡོག་ཆེན་པོ་འགྲོ་གི་འདུག་ད་གསར་འགྱུར་གལ་ཆེ་ཤོས་དེ་ཡིན་ན་ད་ལྟ་ཕ་གིར་ཡང་བྷེ་ལ་རུ་སིའི་ས་མཚམས་ཀྱི་གྲོང་ཚོ་གཅིག་ནང་ལ་ཡུ་ཁུན་དང་ཨུ་རུ་སུའི་སྐུ་ཚབ་ཚོགས་པ་གཉིས་ཕ་གིར་ཐུག་འཕྲད་བྱས་བྱས་དམག་འཁྲུག་དེ་མཚམས་འཇོག་བྱེད་ཡག་སྐོར་ལ་ཡང་བགྲོ་གླེང་བྱེད་བཞིན་ཡོད་ས་རེད། ཡིན་ན་ལས་བགྲོ་གླེང་འདི་བརྒྱུད་བྱས་དོན་འབྲས་སོན་པ་ཞིག་ཡོང་ཡག་ལ་ཡང་མི་མང་ཆེ་ཅིག་གིས་རེ་བ་ཅིག་བྱེད་ཀྱི་མི་འདུག་དེས་མ་ཟད་ཡིན་ན་ཡུ་ཁུན་གྱི་སྲིད་འཛིན་ཛེ་ལིན་སི་ཀི་ཁོ་རང་རང་གིས་ཡིན་ན་ད་ད་རིང་ཕ་གིར་ཡང་འབད་བརྩོན་བྱས་ཙམ་ཡིན་མ་གཏོགས་གྲོས་མོལ་དེ་བརྒྱུད་བྱས་ཨུ་རུ་སུའི་དམག་དཔུང་འདི་ག་དེ་ཡུ་ཁུན་ནས་ཕྱིར་འཐེན་བྱེད་ཡག་གི་ཁོ་རང་གིས་རེ་བ་བཅོལ་གྱི་མེད་ཟེར་བྱས་བྱས་གསུངས་ཤག། འདི་མ་ཡིན་པའི་གསར་འགྱུར་གལ་ཆེན་པོ་གཞན་པ་ཅིག་ག་རེ་འདུག་ཟེར་ན། ད་མ་རྩ་ཅིག་ཡུ་ཁུན་ནང་ལོགས་ལ་ཡང་ཨུ་རུ་སུའི་དམག་འཁྲུག་གང་འདྲ་ཡོང་གི་ཡོད་མེད་དེ་ཚོ་ཡིན་ན། ཨུ་རུ་སུའི་ནང་ཁུལ་ལ་ཡང་ཕ་གིར་བརྙན་འཕྲིན་དང་དེ་ཚོའི་ཐོག་ལ་ཡང་དྲང་པོ་ཅིག་དང་ཡག་པོ་ཅིག་དང། བྱས་བསྟན་གྱི་ཡོད་ས་མ་རེད་གོ་ལྐོག་སོ་བསྡུར་བཅོས་པ་མི་ཤེས། ད་ཡིན་ན་ལས་ད་རིང་ཕལ་ཆེར། ར་ཤི་ཡའི་མི་དམངས་ཚོས་དམག་འཁྲུག་འདིའི་ཤུགས་རྐྱེན་ག་འདྲ་ཡིན་མིན་དེ་ཕལ་པ་ཅན་གསལ་པོ་ཚོར་ཐུབ་ཤག་ད་རིང་གཟའ་ཟླ་བའི་ཉིན་ཁ་དེ་ར་ཤི་ཡ་གི་མ་དངུལ་རྐང་གྲངས་ཁྲོམ་ར་དེ་སྒོ་བརྒྱབ་དགོས་བྱས་ཤག་ད་གལ་སྲིད་སྒོ་མ་བརྒྱབ་པ་ཡིན་ན་ད་ཁོང་ཚོའི་རིན་ཐང་དེ་མར་ཞེ་པོ་ཆག་མ་དགོས་བསམས་བྱས་སྒོ་བརྒྱབ་ཤག་གཉིས་པ་དེ་ཡིན་ན་ཨུ་རུ་སུའི་དངུལ་ལོར Ruble ཟེར་བ་འདིའི་འཛའ་ཐང་དེ་ཡིན་ན་ད་རིང་ཉི་མ་གཅིག་ལ་ཡང་མང་པོ་ཞེ་པོ་ཆག་བྱས་ད་དཔེར་ན་ཆ་བཞག་པ་ཡིན་ན། ཁ་སེང་ཉི་མ་ཁ་ཤས་ཀྱི་གོང་དམག་འཁྲུག་མ་བརྒྱབ་གོང་ལ་ཡང་ཌོ་ལར་གཅིག་ལ་ཡང Ruble བདུན་ཅུ་ཙམ་བྱས་བརྗེ་པོ་བརྒྱབ་ཀྱི་ཡོད་ས་རེད་དངུལ་ཕར་དངུལ་བརྗེ་བརྒྱབ་དུས་ད་བར་ད་ད་རིང། ཌོ་ལར་གཅིག་ལ་ཡིན་ན Ruble བརྒྱ་དང་བཅུ་ཙམ་བརྗེ་པོ་བརྒྱབ་བྱས་ཧ་ལམ་ཕྱེད་ཀ་ཙམ་བྱས་མན་ཙམ་བྱས་མར་ག་འདྲ་འཛའ་ཐང་དེ་མར་ཆག་ཤག། དེ་ག་ནང་བཞིན་ཡིན་ན་ཨུ་རུ་སུའི་དབུས་དངུལ་ཁང་གིས་སྐྱེད་ཀ་དེ་ཡིན་ན་བརྒྱ་ཆ་བཅུ་ཙམ་ཡར་སྤར་ཤག་ད་དེ་སྔོན་ནས་བརྒྱ་ཆ་བརྒྱད་ཙམ་ཡིན་ས་རེད་ད་འདི་བར་ཨ་མི་རི་ཀ་ད་འདི་བར་ཡིན་ན་ད་བརྒྱ་ཆ་གཅིག་གཉིས་ཙམ་ཀྱེ་ཤེས་ཁོག་རེད་བརྒྱ་ཆ་མཐོ་པོ་ཞེ་པོ་བརྒྱད་ཙམ་དེའི་སྒང་ལ་ཡ་ད་རིང་ཉི་མ་གཅིག་ཁོ་རང་ལ་ཡ་བརྒྱ་ཆ་བཅུ་ཙམ་ཞིག་སྤར་བྱས་ཡིན་ན་ད་བརྒྱ་ཆ་ཉི་ཤུ་ཐམ་པ་བཟོས་བཞག་ད་འདི་འདྲ་ད་སྤྱིར་བཏང་བྱས་ན་ང་ཚོ་འདི་བར་ཡིན་ན་ད་གོ་མ་མྱོང་པ་རེད་སྐྱེད་ཀ་བརྒྱ་ཆ་ཉི་ཤུ་ཐམ་པ་ཟེར་ཡག་འདི་ད་ད་རིང་འདི་བར་ཡང་གྲོང་ཁྱེར་ཆེ་ཁག་མང་པོའི་ནང་ལོགས་ལ་ཡང་དངུལ་ཁང་སྒོ་འགྲམ་ལ་མི་ཚང་མ་ལ་བང་སྒྲིག་བྱས་དངུལ་བཏོན་ཡག་དང་ཐབས་ཤེས་བྱེད་ཀྱི་ཡོད་ས་རེད་དངུལ་གྱི་འཛའ་ཐང་འདི་ལ་ཡང་འགྱུར་ལྡོག་ཆེན་པོ་ཕྱིན་པ་དེས་རྒྱལ་ཁབ་ཨུ་རུ་སུའི་སུབ་འདི་ལ་ཡང་དམིགས་བསལ་གྱི་ཤུགས་རྐྱེན་ཆེན་པོ་ཡོད་ས་རེད་ག་རེ་ཡིན་ཟེར་ན་ཨུ་རུ་སུའི་དཔལ་འབྱོར་གཙོ་བོ་དེ་ནི་རྡོ་སྣུམ་དང་སོལ་རླངས་དང་གཏེར་ཁ་དང་དེ་ཕར་བཙོངས་ཁོ་ཚོའི་ཡོང་འབབ་གཙོ་བོ་དེ་ཁོ་རང་ཚོའི་ཕ་གིར་ཡ་བེད་སྤྱོད་དང་ཡང་འཛད་སྤྱོད་ཀྱི་དངོས་པོ་དེ་ཚོ་མང་ཆེ་ཨུ་རུ་སུ་ནས་མ་བཟོས་བྱས་ཕྱི་རྒྱལ་ནས་ཉོ་གི་ཡོད་ས་རེད་ད་མིའི་ཅིག་བཟའ་ཆས་ནས་བྱས་གློག་ཆས་ཀྱི་འཕྲུལ་འཁོར་ནས་ད་མོ་ཊ་དང་དེ་ཚོ་མང་ཆེ་བྱིས་ནས་ཕྱི་ལོག་ནས་ཉོ་གི་ཡོད་ས་རེད་བྱས་ཙང་ད་ཕྱི་ལོགས་ནས་ཉོ་ཡག་གི་ཅ་ལག་དེ་གའི་ཚང་མ་ལོག་ད་འདས་པའི་ཉི་མ་གཉིས་གསུམ་ཞིག་ནང་ལོགས་ལ་ཡང་བརྒྱ་ཆ་སུམ་ཅུ་བཞི་བཅུ་ཞིག་ཡར་འཕར་བཞག་དེ་འདྲ་སོང་ཙང་ཨུ་རུ་སུའི་ནང་ལོགས་ལ་ཡང་མི་མང་གི་འཚོ་བ་ལ་ཡང་ཤུགས་རྐྱེན་ཞེ་པོ་ཅིག་ཐེབས་མ་ཟད་ཡིན་ན། འདི་ག་འདི་ད་རིང་དམིགས་བསལ་གཅིག་ད་རྔམ་སྟོན་ཁྲོམ་སྐོར་དང་དམག་ལ་ངོ་རྒོལ་བྱས་པའི་འདི་ལས་འགུལ་འདི་ཆུང་ཆུང་འདི་ག་ས་ག་ལ་ཡང་ཡང་སེ་ཡོང་བའི་སྒང་བསྡད་ཡིན་ན། ད་ཨུ་རུ་སུའི་ནང་ལོགས་ཀྱི་མི་རྒྱུ་ཆེན། ཆབ་སྲིད་ཀྱི་འདོགས་པ་ལ་ཡང་དབང་ཆ་དང་འདི་ཞེ་དྲགས་ཡོད་མཁན་འདི་ཁ་ཤས་ཅིག་ད་རིང་སྤྱི་ཚོགས་དྲ་ལམ་དང་དེ་ཚོ་བརྒྱུད་བྱས་ཡིན་ན་ད་དམག་དེ་མཚམས་འཇོག་བྱེད་དགོས་འདུག་ཟེར་བྱས་འབོད་སྐུལ་བྱེད་མཁན་ཁ་ཤས་བྱུང་ཤག་ད་འདི་སྲིད་དོན་ཉམས་ཞིབ་པ་ཚོས་ཟེར་ཡག་བྱས་པ་ཡིན་ན་ཞེ་དྲགས་ཀྱི་དོན་སྙིང་ཆེན་པོ་རེད་ཞེས་བྱས་གོ་བཞག་དེ་ནས་ཡང་དཔལ་འབྱོར་དང་འབྲེལ་བ་ཡོད་པའི་གནས་ཚུལ་གཞན་པ་ཅིག་ག་རེ་འདུག་ཟེར་ན་ད་རིང་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་ཨ་མི་རི་ཀའི་ནང་ཡོད་པའི་ཨུ་རུ་སུའི་དབུས་དངུལ་ཁང་གི་རྒྱུ་དངུལ་དེ་ག་ཚང་མ་ལོག་ཡིན་ན་གནས་སྐབས་ཤིག་ནས་ཀྱང་བཀག་བྱས་བཞག་གི་ཡིན་ཞེས་བཤད་བཞག་འདི་དང་དུས་མཚུངས་བྱས་སུའུ་ཙི་ལན་གྱིས་ད་སུའུ་ཙི་ལན་ཟེར་མཁན་དེ་རྒྱལ་ཁབ་དེ་རྒྱུན་དུ་འཁོར་ནས་མི་རྒྱུ་ཆེན་པོ་དང་རྒྱལ་ཁབ་ཀྱི་རྒྱུ་དངུལ་མང་པོ་ཞེ་པོ་ཅིག་སུའུ་ཙི་ལན་གྱི་དངུལ་ཁང་ནང་བཅོལ་བྱས་བཞག་གི་ཡོད་རེད་དེ་དང་སུའུ་ཙི་ལན་གྱི

དམག་འཁྲུག་བརྒྱབ་བྱས་བཙན་འཛུལ་བྱས་པའི་སྐབས་དེ་ལ་ཡང་སུའུ་ཙི་ལན་གྱིས་གང་ལྟར་མུ་མཐུད་བྱས་ཁོང་ཚོའི་དངུལ་ཁང་དེ་ཚོའི་ནང་ལོགས་ལ་ཡང་འཇར་མན་གྱི་དངུལ་བཞག་རུ་བཅུག་མ་ཟད་ཡིན་ན་ཁོང་ཚོས་ཕ་གིར་ཚོང་ལས་དེ་ག་དེ་མུ་མཐུད་བྱས་བྱས་ད་གང་ལྟར་ད་ལྟ་བར་དུ་ཡིན་ན་མི་མང་པོ་གཅིག་གིས་ད་དུང་སྐྱོན་བརྗོད་བྱེད་ཡག་ཆགས་བསྡད་པ་ད་ད་རིང་སུའུ་ཙི་ལན་གྱིས་ཨུ་རུ་སུའི་དབུས་དངུལ་ཁང་གི་ཡིན་ན་དངུལ་དེ་གའི་སྒང་ག་ལོག་ཕར་ཚུར་བཀག་བྱས་བཞག་གི་ཡིན་ཟེར་བྱས་ལབ་ཤག། དེ་ནས་དབྱིན་ཇིའི་རྒྱལ་སྲུང་གི་ཉམས་ཞིབ་བྱེད་མཁན་དེ་ཁ་ཤས་ཅིག་ཟེར་ཡག་བྱས་པ་ཡིན་ན། ད་ལྟ་ཕ་གིར་ཡུག་ཁུན་ནང་ལོགས་ལ་ཡང་ཡོད་པའི་ཨུ་རུ་སུའི་དམག་མི་དེ་གའི་མང་ཆེ་ཅིག་ཡ་གིར་རྒྱལ་ས་ཁིབ་ཀྱི་ནུབ་ཕྱོགས་རུ་ཡོད་པའི་མ་ལེ་བཅོ་བརྒྱད་ཀྱི་ས་ཆ་ཅིག་ལ་ཡང་རུག་རུག་བྱས་བྱས་བཞག་བཞག་ཟེར། ད་དེ་གའི་མང་ཆེ་ཡིན་ན་རྒྱལ་སའི་ཕྱོགས་ལ་ཡང་དམག་བསྐྱོད་བྱེད་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་པ་འདྲ་དེ་ལ་ཡིན་ནའི་ལམ་ལྷོང་དེ་ཡག་པོར་མ་བྱུང་བྱས་བྱས་ཕ་གིར་དམག་བསྐྱོད་བྱེད་མ་ཐུབ་བྱས་ད་རྒྱལ་ས་ཟིན་མ་ཐུབ་བྱས་བསྡད་བཞག་ད་ག་ནང་བཞིན་ཡིན་ན། ཡུ་ཁུན་གྱི་གྲོང་ཁྱེར་ཆེ་ཤོས་ཨང་གཉིས་པ་དེ་ཁར་ཁིབ་ཟེར་མཁན་དེ་ད་འདི་ཅིག་ད་ལྟ་དངོས་གནས་བྱས་ན་ཨུ་རུ་སུ་དང་ས་མཚམས་དང་གཅིག་མ་ལེ་སུམ་ཅུ་ཙམ་ལས་མེད་པ་འདྲ་དེ་ལ་ཡིན་ནའང་གྲོང་ཁྱེར་དེའི་གཡས་གཡོན་ལ་ཡར་ད་ད་ད་དམག་ཤུགས་ཆེན་པོ་ཞེ་པོ་ཅིག་བརྒྱབ་བྱས་བསྡད་བྱས་གང་ལྟར་ཨུ་རུ་སུས་གྲོང་ཁྱེར་དེ་ཟིན་མ་ཐུབ་བྱས་བསྡད་བྱས་ཁྱོན་ཡོངས་ནས་བལྟས་པ་ཡིན་ན་ད་ཨུ་རུ་སུའི་ཕ་གིའི་ནང་ལོགས་ལ་ཡང་གཅིག་གིས་དམག་མི་མང་པོ་ཞེ་པོ་ཅིག་བཏང་བ་བཞིན་ས་ཆ་དངོས་གནས་དང་ལྷག་པར་དུ་ས་ཆ་གལ་ཆེན་པོ་ཡིན་ན་ཟིན་ཐུབ་པ་འདི་ད་དུང་ཞེ་པོ་ཅིག་གིས་ཉུང་ཉུང་རེད་བཞག་བྱས་བྱས་ཡིན་ན་རྒྱལ་སྤྱིའི་ཐོག་གི་དམག་དོན་དང་ཞིབ་འཇུག་བྱེད་མཁན་མང་ཆེ་ཅིག་གིས་ཧང་སངས་བྱས་གཅིག་བྱས་ན་ཨུ་རུ་སུའི་དམག་དཔུང་གི་འཇོན་ཐང་མེད་པ་དང་ཡང་ན་མིན་ན་གཅིག་གིས་ཡུ་ཁུན་གྱི་དམག་མི་དང་མི་མང་གིས་ཕར་རྒོལ་བྱེད་ཡག་ནུས་པ་ལྡན་པ་ཞིག་བྱུང་བྱས་གང་ལྟར་རྒྱུ་མཚན་ག་གི་ཡིན་པ་ཡིན་ནའང་གཅིག་བྱས་ན་རྒྱུ་མཚན་གཉིས་ཀ་ཡོད་སྲིད་གི་རེད་འདི་གཉིས་ཀྱིས་མི་མང་པོ་གཅིག་གིས་ཚོད་དཔག་བྱས་པ་ལས་ཞེ་དྲག་གིས་ཨུ་རུ་སུ་གི་དམག་གི་ནུས་སྟོབས་དེ་ཆུང་བ་འདུག་ཟེར་འདུག། ད་ཡིན་ན་ལས་གནས་ཚུལ་དེ་ཚོ་ཕྱོགས་གཅིག་ནས་ཧོབ་ཏེ་བལྟས་ན་ཡག་པོ་ཡིན་པའི་བཟོ་འདྲ་དེ་རེད། ཡིན་ནའི་མི་མང་པོ་གཅིག་ཟེར་ཡག་བྱས་པ་ཡིན་ན་ད་གལ་སྲིད་དེ་འདི་ཞེས་ཁོང་ཚོའི་བཙན་འཛུལ་དེ་ལ་ཡང་ལམ་ལྷོང་མ་བྱུང་བ་ཡིན་ན། ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་དམག་གི་སྟོབས་ཤུགས་དེ་ཆེར་བཏང་མ་ཟད་ཡིན་ན་ད་ལྟ་བར་དུ་ཨུ་རུ་སུའི་དམག་གི་གནམ་གྲུ་འདི་ཞེ་པོ་བཏང་བྱས་གྲོང་ཁྱེར་ནང་ལོགས་བམ་གཡུག་ཡ་དང་དེ་བཅས་བྱས་མི་འདུག་བྱས་ཙང་ད་དེ་ཚོ་བྱེད་ཡག་གི་ཉེན་ཁ་ཞེ་དྲག་ཡོད་རེད། འདིའི་སྔོན་ལ་ཡང་ལོ་ཁ་ཤས་ཤིག་གོང་ནས་ཨུ་རུ་སུས་སི་རི་ཡའི་ནང་དམག་རྒྱབ་པའི་སྐབས་ལ་ཡང་གང་བྱུང་མང་བྱུང་ཁོ་རང་བམ་གཡུག་བྱས་ད་མི་ཞི་བའི་མི་སེར་བསྡད་ས་ཚང་མ་ལ་གཡུག་བྱས་ཨ་ནི་ད་གྲོང་ཁྱེར་ཨ་ལེ་པོ་ཟེར་མཁན་དེ་ཚོ་ལ་ཡང་དཔེ་ཐལ་ཚལ་གོག་ཚལ་བཟོས་པ་རེད། ད་ག་ནང་བཞིན་ཞིག་གིས་ཨ་ནི་བཟོ་ཡག་གི་ཉེན་ཁ་ཆེན་པོ་ཞེ་དྲག་ཡོད་རེད་ཅེས་བཅས་ཚོས་བཤད་བཞག། འདི་ནས་ཡིན་ན་ད་རིང། རྒྱ་གར་གཞུང་གིས་དེ་ག་ཡུ་ཀེ་རེན་ལ་ཡང་མི་སྤྱོད་དགེ་བའི་རོགས་རམ་གྱི་སྨན་དང་དེ་འདྲའི་རོགས་རམ་གྱི་དངོས་པོ་མང་པོ་བཏང་གི་རེད་ལབ་བཞག་ད་དེར་དོ་སྣང་བྱེད་དགོས་ཡག་ག་རེ་ཟེར་ན་ཁ་སེང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒོལ་གཏམ་གཏང་ཡག་གི་གྲོས་ཆོད་བཞག་ཐབས་ཅིག་བྱེད་དུས་ཙམ་པ་ཡིན་ན་རྒྱ་གར་གྱིས་འདིའི་ནང་ལོགས་ལ་ཡང་འོས་ཤོག་མ་གཡུག་པ་བྱས་བྱས་བསྡད་པ་རེད་འདི་ལ་ཡང་ཡིན་ན་ད་ལྟ་འཛམ་གླིང་ནང་ལོགས་ལ་སྐྱོན་བརྗོད་བྱེད་མཁན་ཞེ་དྲག་ཡོད་ས་རེད་བྱས་ཙང་ད་རིང་རྒྱ་གར་གཞུང་གིས་གནད་དོན་འདིའི་ཐོག་གི་ཁོ་རང་ཚོའི་ལངས་ཕྱོགས་འདི་གསལ་གཏང་ཡག་ཆེད་དུ་ཡིན་ན་ཡུ་ཀེ་རེན་ལ་ཡང་མི་སྤྱོད་དགེ་བའི་རོགས་རམ་གྱི་སྨན་སོགས་པ་ཡིན་ན་གཏང་གི་ཡིན་ཟེར་བྱས་བྱས་དེ་འདྲ་ཞིག་གནས་ཚུལ་བཏང་ཤག་འདི་ནས་མཐའ་མ་དེ་ངོ་སྤྲོད་ཞུ་ཡ་ད་རིང་བསྐྱར་དུ་ཡིན་ན་ཡུ་ཀེ་རེན་གྱི་སྲིད་འཛིན་ཛི་ལིན་སི་ཀི་གིས་ཁོ་རང་ཕྱིར་མ་ཐོན་བྱས་ཁོ་རང་གི་གཏམ་བཤད་གནང་ཤག་ད་གཏམ་བཤད་དེའི་ནང་དོན་གཙོ་བོ་འདི་ད་ལྟའི་གནས་སྟངས་འདིའི་འོག་ལ་ཡང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཡུ་ཀེ་རེན་གྱི་རྒྱལ་ཁབ་དེ་ནི་ད་གང་མགྱོགས་མགྱོགས་ད་ལྟ་འཕྲལ་དུ་རང་ཨ་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཁོངས་ལ་ཡང་བཅུག་རོགས་བྱེད་ཅེས་ཁོ་རང་གིས་འབོད་སྐུལ་ཞུས་ཤག་ད་ཚང་མས་མཁྱེན་དགོས་ཡག་ཅིག་ལ་འདི་གཉིས་རེད་དོན་དག་འདི་ཨ་ཨུ་རུ་སུས་འདིའི་སྔོན་ནས་ཡུ་ཀེ་རེན་ལ་ཡང་སྐྱོན་བརྗོད་བྱེད་ཡ་གཙོ་བོ་དེ་ཡུ་ཀེ་རེན་གྱིས་ཡིན་ན་ནེ་ཊོ་ཟེར་མཁན་ཅིག་ཡོད་རེད་པ། ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ཅིག་ཡོད་རེད་པ་འདི་འདི་དམག་གི་སྒྲིག་འཛུགས་ཅིག་རེད། འདིའི་ནང་ལ་ཡང་ཞུགས་རྩིས་བྱས་པ་དེ་ལ་ཡང་ད་འགྲིག་མི་འདུག་ཟེར་བྱས་ལབ་ཀྱི་ཡོད་པ་རེད་མ་གཞི་ཡང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཟེར་དེ་དམག་དང་འབྲེལ་བ་མེད་འགྱོག་ཅིག་རེད་ད་ཡུ་ཀེ་རེན་འདིའི་ནང་ལོགས་ལ་ཡོད་མ་རེད་བྱས་ཙང་འདིའི་ནང་ལོགས་ལ་ཡང་འཇུག་རོགས་བྱེད་ཟེར་བྱས་བྱས་ཁོ་རང་གིས་འབོད་སྐུལ་ཞུས་ཤག་ད་ང་ཚོ་ད་རིང་གི་བརྗོད་བྱ་གཙོ་བོ་དེ་ཡིན་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང། ཕུ་ཏིན་བར་དུ་ལ་གི་འབྲེལ་བ་འདི་ལ་ཡང་ད་རེས་དམག་འཁྲུག་དེའི་ཤུགས་རྐྱེན་ག་གི་ཐེབས་སྲིད་མིན་སྐོར་ལ་ཡང་ཡིན། འདིའི་སྐོར་ལ་ཡང་ད་རེས་ཁ་སང་གསར་འགྱུར་བརྒྱུད་ལམ་ཆེ་ཁག་གིས་རྩོམ་མང་པོ་ཞིག་བཏོན་ཤག་དཔེར་ན་ཆ་བཞག་ན་ཁ་སང་ད་ནིའུ་ཡོག་ཐའེམ་སི་གསར་ཤོག་འདིའི་ནང་ལ་ཡང་རྩོམ་རིང་པོ་གཅིག་བཀོད་པ་འདིའི་མདུན་གྱི་ཡིག་ཕྲེང་དང་པོ་ཁོ་རང་ལ་ཡང་ཁོང་ཚོས་དྲི་བ་ཞིག་བཏོན་ཤག་དྲི་བ་འདིའི་ནང་ལོགས་ལ་ཡང་ད་རེས་སྲིད་འཛིན་ཕུ་ཏིན་གྱིས་ཡུ་ཀེ་རེན་ལ་ཡང་བཙན་འཛུལ་བྱས་པ་འདིས་རྒྱ་ནག་དང། ཨུ་རུ་སུའི་བར་དུ་ལ་གི་འབྲེལ་བ་དེ་འདི་སྔོན་ལས་དམ་ཟབ་ཆེ་རུ་འགྲོ་གི་རེད་ཡང་ན་སྲིད་འཛིན་ཕུ་ཐིན་གྱི་ཉེན་ཁ་ཆེ་བའི་ལས་ཀ་འདི་ལ་ཡང་རྒྱ་ནག་གཞུང་གིས་སོ་སོའི་ཁེ་ཕན་དང་དེ་ཚོའི་ཆེད་དུ་ཡིན་ན་སེམས་ཁྲལ་བྱས་བྱས་ཡིན་ན་སྲིད་འཛིན་ཕུ་ཐིན་དང་རྒྱང་ཐག་རིང་པོ་གཏང་གི་རེད་ཟེར་བྱེད་ཀྱི་དྲི་བ་ཞིག་བཀོད་ཤག་ད་མ་ཙང་སྤྱིར་བཏང་བྱས་པ་ཡིན་ན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་སྲིད་འཛིན་ཕུ་ཐིན་བར་དུ་ལ་གི་འབྲེལ་བ་དེ་ཡིན་ན་ཞེ་དྲག་ཉེ་པོ་རེད། ཞི་ཅིན་ཕིང་ཉིས་སྟོང་བཅུ་གཉིས་ལོར་ཡང་སྲིད་འཛིན་ཆགས་པ་ནས་ད་ལྟ་བར་དུ་ཁོ་གཉིས་བར་ཚ་ལ་ཐུག་འཕྲད་འཁོར་ཐེངས་མ་སུམ་ཅུ་སོ་བརྒྱད་ཙམ་བྱས་ཤག་ད་ལྟ་ཡིན་ན་ཕལ་ཆེར་རྒྱལ་ཁབ་གཞན་པའི་འགོ་ཁྲིད་དང་གྲངས་ཀ་འདི་འདྲའི་མང་པོ་འདི་ཁྱོན་ནས་བྱེད་མྱོང་ཡོད་རྒྱུ་མ་རེད། འདིའི་སྒང་འདིར་ཁོ་གཉིས་གཉིས་ཆ་ད་གང་འདྲ་དམར་ཤོག་གི་ཁྱིམ་ཚང་ནང་ལ་ཡང་འཚར་ལོངས་བྱུང་བྱས་ཁོ་ཚོའི་འཚར་ལོངས་བྱུང་སའི་རྒྱབ་ལྗོངས་དེ་འདྲ་པོ་ད་མ་རྩང་ཅིག་གིས་ཞིག་ཞི་ཅིན་ཕིང་གི་པ་ཕ་དེ་ཚོ་དམར་ཤོག་ནང་གི་གསར་བརྗེ་ཞིག་ནས་མཐོ་པོ་འདི་རེད་ཕུ་ཏིང་འདི་མཐོ་པོ་འདི་འདྲ་རེད་མི་འདུག་སྟེ་ལེ་ཡིན་ནའི་དམར་ཤོག་གི་ཁྱིམ་ཚང་ཅིག་ནང་བྱས་བྱས་དམར་པོ་ལ་ཡག་ད་བརྩེ་དུང་དང་བརྩེ་སེམས་དང། འདིའི་སྔོན་གྱི་དམར་པོའི་ལོ་རྒྱུས་ལ་ཁོ་གཉིས་ལྟ་ཚུལ་འདྲ་པོ་ཞིག་དམིགས་བསལ་ཡིན་ན་དམར་ཤོག་གི་ཨུ་རུ་སུ་ད་གང་འདྲ་ཁ་ཐོར་ཕྱིན་པ་འདི་ལ་ཡག་བློ་ཕམ་ཞེ་པོ་སྐྱེ་མཁན་ཅིག་རེད་ཤག་སྲིད་འཛིན་ཕུ་ཏིང་ངོས་ནས་བཤད་པ་ཡིན་ན་དམར་ཤོག་གི་ཨུ་རུ་སུ་ཁ་ཐོར་ཕྱིན་པ་འདི་ཡིན་ན་ད་ལོ་བརྒྱ་ཙམ་ཅིག་ནང་ལོགས་ཀྱི་གོད་ཆག་ཆེ་ཤོས་ཅིག་རེད་ཅེས་ཁོ་རང་བཤད་མྱོང་ཡོད་རེད་ད་ག་ནང་བཞིན་ཞི་ཅིན་ཕིང་སྲིད་འཛིན་ཆགས་ཚར་རྗེས་ལ་གཏམ་བཤད་ཅིག་ནང་ལོགས་ལ་ཡ། ཨུ་རུ་སུའི་དམར་ཤོག་དེ་ཁ་ཐོར་ཕྱིན་པའི་སྐབས་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཕོ་ཁྱོ་ག་ཅིག་ལྷག་ཡོད་མ་རེད་ཅེས་གང་ལྟར་ཁོ་རང་གི་བློ་ཕམ་ཆེན་པོའི་ངང་ནས་བཤད་བྱས་ད་ད་ལྟའི་ཞི་ཅིན་ཕིང་གིས་དམར་ཤོག་གི་གང་དྲིལ་བསྒྲགས་བྱེད་ཡ་དེ་ཚོ་ཞེ་པོ་ཤུགས་ཆེར་བཏང་ཡ་དེ་ཚོ་སྒང་ག་ལོགས་མང་པོ་ཅིག་ཟེར་བྱས་པ་ཡིན་ན་དམར་ཤོག་ཨུ་རུ་སུ་ནང་བཞིན་ཅིག་གི་ལམ་ཁ་དེ་མ་འགྲོ་ཡག་ཆེད་དུ་རེད་ཅེས་བཤད་གི་ཡོད་རེད། དེ་འདྲ་སོང་ཙང་ད་ཁོ་གཉིས་གཉིས་བར་ལ། སྒེར་གྱི་འབྲེལ་བ་ཉེ་པོ་ཡོད་རེད་ད་ལྟ་ཡིན་ན་ཨ་མི་རི་ཀའི་གནོན་ཤུགས་འོག་ལ་ཡང་ད་འབྲེལ་བ་ད་དུང་དམ་རུ་འགྲོ་ཡག་འདི་ད་ཡིན་ཤག་ཤག་རེད་ཆགས་བསྡད་ཡོད་ལེ་ཡིན་ནའི་ལེ། ད་ད་རིང་གི་དམག་འཁྲུག་འདིས་གང་ལྟར་ཁོ་གཉིས་འབྲེལ་བ་དེ་ཉེ་རུ་འགྲོ་གི་ཡོད་དམ་ཡང་རྒྱང་ཐག་རིང་འགྲོ་གི་ཡོད་དེ་ཡིན་ན་ད་ལྟ་ཡིན་ན་བཤད་ཁག་པོ་ཡིན་པ་ཅིག་ལ་ཡང་མང་པོ་ཅིག་ངོས་འཛིན་བྱས་ཤག་དཔེར་ན་ཆ་བཞག་ནིའུ་ཡོག་ཐའེམ་སི་གི་ཡང་ད་ཕ་གི་ཨོ་སི་ཁྲུ་ལི་ཡའི་དེ་སྔའི་སྲིད་བློན་ཁེ་བིན་རུར་ཏི་ཉིད་ད་ཁོ་རང་རྒྱ་སྐད་དེ་ཞེ་པོ་ཞིག་བདེ་པོ་བྱས་བྱས་ཡིན་ན་རྒྱ་ནག་གི་དཔོན་རིགས་དེ་ཚོ་ཞེ་པོ་ཞིག་ངོ་ཤེས་རྒྱ་ནག་གནད་དོན་སྐོར་ལ་ཞེ་པོ་ཤེས་མཁན་མི་སྣ་ཅིག་རེད། ཁོ་རང་བཀའ་འདྲི་ཞུས་པའི་སྐབས་ཡིན་ན་ཁོ་རང་ཟེར་ཡ་བྱས་པ་ན་ད་རིང་སྲིད་འཛིན་ཕུ་ཏིན་གྱིས་ཡུ་ཁུན་ལ་ཡ་དམག་འཁྲུག་བརྒྱབ་པ་འདིས་རྒྱ་ནག་གི་བྱེད་སྟངས་དེ་ཁག་པོ་ཞེ་པོ་ཞིག་བཟོས་བྱས་བཞག་ཡོད་རེད། ག་རེ་ཡིན་ཟེར་ན་སྲིད་འཛིན་ཕུ་ཏིན་དང་ཉེ་པོ་ཞེ་པོ་ཞིག་བྱས་པ་ཡིན་ན་ཨུ་རུ་སུའི་ཕྱོགས་ལ་ལངས་པ་ཡིན་ན་ད་ད་རིང་ཁ་སང་འཛམ་བུ་གླིང་ནང་ལོགས་ལ་ཡང་ཧ་ལམ་རྒྱལ་ཁབ་མང་ཆེ་ཞིག་གིས་ཨུ་རུ་སུའི་བྱེད་སྟངས་འདི་ལ་ཡང་སྐྱོན་བརྗོད་བྱེད་དུས་ད་འདི་གའི་ཚང་མ་ལོགས་ཀྱི་དགྲ་ཁ་བཏེགས་སུ་དེར་ཅིག་རྒྱ་ནག་གི་བྱེད་འདོད་ཡོད་མ་རེད། འདི་ཡིན་ན་ཚང་མ་ལོགས་ཀྱིས་དོ་སྣང་བྱས་ཡག་ཆགས་བསྡད་རེད་ཟེར་འདུག་ད་མ་རྩང་འདིའི་སྔོན་ལ་ཡང་དམག་འཁྲུག་འདི་མ་བརྒྱབ་གོང་ཙམ་པ་ལ་ཡང་མི་མང་པོ་ཅིག་གིས་སེམས་ཁྲལ་བྱས་བྱས་པ་ཡིན་ན། གལ་སྲིད་ཨུ་རུ་སུས་ཡུ་ཁུན་ལ་ཡང་དམག་བརྒྱབ་པ་ཡིན་ན་ཨ་རྒྱ་ནག་ལ་ཡང་ཁེ་ཕན་ཞེ་པོ་ཞིག་ཐོབ་གི་རེད་བསམ་བྱས་ཚོད་དཔག་བྱས་ཡོད་རེད་དེའི་སྔོན་ལ་ཡང། ཨ་མི་རི་ཀས་ད་རྒྱ་ནག་ལ་ཡང་གནོན་ཤུགས་འདི་དེ་དེ་སྤྲད་པའི་སྐབས་དེ་ཡིན་ན་བིན་ལ་ཏེན་གྱིས་ཨ་མི་རི་ཀར་གཏོར་རྒོལ་བྱས་གཏོར་རྒོལ་བྱས་བྱས་ཡིན་ན་ད་ལོ་གང་འདྲ་ཉི་ཤུ་ཙམ་ཅིག་རིང། ཨ་མི་རི་ཀ་ཕ་གི་དཀྱིལ་ཤར་ཡུལ་གྲུ་རྙོག་དྲའི་ནང་ཚུད་བྱས་རྒྱ་ནག་ལ་དོ་སྣང་ཅིག་བྱེད་ཡ་མ་བྱུང་བྱས་ཨ་འདིའི་བར་དེ་ལ་ད་རྒྱ་ནག་རྒྱལ་ཁབ་འདི་སྟོབས་ཆེན་དང་ད་ལྟའི་གནས་སྟངས་དེ་འདྲའི་ཆགས་བསྡད་ཡོད་པ་སོང་ཙང་ད་ག་ནང་བཞིན་ཅིག་ད་རེས་སྐབས་སུ་ཡིན་ན་རྒྱ་ནག་ལ་ཡང་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་ཚང་མ་ལོག་གིས་ད་འགྲོ་བ་མིའི་ཐོབ་ཐང་དང་གནད་དོན་མང་པོའི་ཐོག་ལ་ཡང་གནོན་ཤུགས་རེ་སྤྲད་པའི་སྐབས་དེར་གལ་སྲིད་ཨུ་རུ་སུས་ཡུཀ་རེན་ནང་ལོགས་ལ་དམག་བརྒྱབ་ཡིན་ན། ད་མ་འོངས་པའི་ལོ་བཅུ་ཙམ་ཅིག་ལ་ཡང་ཨུ་རུ་སུ་དང་དེ་ཚོའི་རྙོག་དྲ་ནང་ལོགས་ལ་ཡང་ནུབ་ཕྱོགས་རྒྱལ་ཁབ་ཀྱི་དོ་སྣང་བྱེད་ཡག་གཙོ་བོ་དེ་ཆགས་བྱས་ཡིན་ན་རྒྱ་ནག་ལ་ཡང་ད་ཡང་གོ་སྐབས་གསར་པ་ཞིག་རག་མདོག་ཁ་པོ་རེད་བྱས་བྱས་ལྟ་བ་ཡོད་རེད། དེས་མ་ཟད་ཡིན་ན་གལ་སྲིད་ཨུ་རུ་སུས་ད་རེས་ཕར་ཡུཀ་རེན་ལ་ཡང་དམག་བརྒྱབ་དམག་དེ་ལམ་ལྷོང་ཡག་པོ་བྱུང་དེའི་སྒང་དེར་ནུབ་ཕྱོགས་རྒྱལ་ཁབ་དེ་ཚོའི་དཔལ་འབྱོར་བཀག་སྡོམ་འདི་འདི་བྱས་ད་ག་འདམ་ཅིག་ལ་ཡང་ཁོ་ལམ་ལྷོང་དུ་བྱུང་པ་ཡིན་ན་མ་འོངས་པར་ཡང་རྒྱ་ནག་གིས་ཨ་ནི་ཐའི་ཝན་ལ་ཡང་བཙན་འཛུལ་བྱེད་ཡག་ལ་ཡང་ལམ་ཁ་བཤངས་པ་བཟོ་འདྲ་ཆགས་ཀྱི་རེད་ཞེས་ལབ་ཡོད་རེད་ད་ལས་ད་ཡིན་ན་ལས་འདས་པའི་ཉི་མ་ཁ་ཤས་ཤིག་ནང་ལ་ཡང་ལྟ་བ་དེ་ལ་ཡང་འགྱུར་ལྡོག་མང་པོ་ཞེ་པོ་ཕྱིན་ཤག་ད་དེ་ཚོ་འགྲོ་དགོས་ཡ་རྒྱུ་མཚན་གཙོ་བོ་དེ་ག་རེ་རེད་འདུག་ཟེར་ན། ཕ་གི་ཨུ་རུ་སུས་ཡུཀ་རེན་ནང་ལོགས་དམག་རྒྱག་ཡག་དེ་དེའི་སྔོན་མི་མང་ཆེ་ཅིག་ཚོད་དཔག་བྱས་པ་ནང་བཞིན་མགྱོགས་པོ་བྱེད་དང་ལས་སླ་པོ་དང་ས་ཆ་འདི་ཚོ་ཟིན་འདི་འདི་བྱེད་ཐུབ་ཡོད་མ་རེད། ད་ལྟ་ད་ཉི་མ་ལྔ་ཙམ་ཅིག་འགྲོ་གི་ཡོད་པ་ཡིན་ནའི་ཨུ་རུ་སུའི་དམག་གི་སྟོབས་ཤུགས་འདི་ཚོ་ཞེ་པོ་ཅིག་ཆེ་ཡོད་པ་ཡིན་ནའི། ད་དུང་ཕ་གི་ཡུཀ་རེན་ནང་གི་གྲོང་ཁྱེར་ཆེན་པོ་གཅིག་ཀྱང་ཟིན་མ་ཐུབ་བྱས་བསྡད་པའི་སྒང་དེར་ཡིན་ན། ནུབ་ཕྱོགས་རྒྱལ་ཁབ་འདི་གའི་དེ། ལྷག་པར་དུ་ཨ་མི་རི་ཀས་གཙོ་བོ་བྱས་བྱས་ད་ཡུ་རོབ་ཀྱི་རྒྱལ་ཁབ་འདི་གའི་ཚང་མ་ལོག་གིས་མཉམ་རུབ་ཐོག་ནས་རུབ་རྒྱག་རྒྱབ་བྱས་ཨུ་རུ་སུ་ལ་ཡང་དཔལ་འབྱོར་བཀག་སྡོམ་སོགས་ཀྱིས་ཞེ་པོ་ཅིག་ནུས་པ་ཆེན་པོ་ཞིག་ད་ད་ལྟ་ཐོན་ཡོང་གི་འདུག་ཨང། འདི་ཚོ་ཐོན་པའི་སྐབས་དེ་ཡིན་ན། ད་ཁོང་ཚོ་མང་པོ་ཅིག་གིས་ཟེར་བ་བྱས་པ་ན་རྒྱ་ནག་གཞུང་གི་བསམ་བློ་ཞེ་པོ་ཅིག་ད་དེ་སྔོན་གྱི་ཁོའི་ཁེ་ཕན་དེ་ཡོད་སྲིད་ཀྱི་རེད་ད་ལས་ཡིན་ན་ལས་ཁོ་ལ་ཡང་གྱོང་གུན་དང་ཉེན་ཁ་ཆེན་པོ་ཡོད་པ་དེ་ག་ད་མཐོང་ཐུབ་ཡག་གི་དུས་ཚོད་ཅིག་ཆགས་བསྡད་ཡོད་རེད་འདུག་དཔེར་ན་ཆ་བཞག་ན་ད་ད་ལོའི་ལོ་འདི་རྒྱ་ནག་ངོས་ནས་བཤད་པ་ན་ཡང་དུས་ཚོད་གལ་ཆེན་པོ་ཞེ་པོ་ཅིག་རེད། སྲིད་འཛིན་ཞི་ཅིན་ཕིང་ད་ད་ལོའི་ལོ་མཇུག་གི་རྒྱ་ནག་དམར་ཤོག་གི་ཚོགས་འདུ་དེ་ནང་ལ་ཡང་ལས་དུས་གསུམ་པ་དེ་བྱེད་ཀྱི་ཡིན་ཟེར་གྱི་ཡོད་རེད་ད་དེ་དེ་སྔོན་ལ་ཡང་དཔོན་པོ་སུ་གང་ཅིག་བྱེད་མྱོང་མེད་པ་བྱེད་ཀྱི་ཡིན་ཟེར་གྱི་ཡོད་རེད་དེ་འདྲ་སོང་ཙང་ཞི་ཅིན་ཕིང་ངོས་ནས་བཤད་པ་ན་ལོ་འདི་ཞི་འཇམ་ཡོང་ཡ་དང་ལས་སླ་པོ་ཡོང་ཡ་དེ་ཡིན་ན་ཞེ་པོ་ཅིག་གལ་ཆེན་པོ་ཡོད་པ་རེད་དེ་ལས་ད་ད་ལྟའི་གནས་སྟངས་བལྟས་པ་ཡིན་ན་ཉུང་མཐའ་ལའང་རྒྱལ་སྤྱིའི་ཐོག་ལ་ཡིན་ན་ད་ཟང་ཟིང་ཆེན་པོ་ཞེ་པོ་ཅིག་ཡོང་གི་ཡོད་པ་ནི་ཧ་ལམ་གཏན་འཁེལ་བ་ཅིག་རེད་ཤག་འདིའི་སྒང་དེར་ད་ཨུ་རུ་སུ་ལ་ཡང་དཔལ་འབྱོར་བཀག་སྡོམ་བྱས་པ་དེས་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་གཡོ་འགུལ་ཆེན་པོ་ཞེ་པོ་ཅིག་ཐེབས་ཀྱི་ཡོད་རེད་ཐེབས་བྱས་ཡིན་ན་འདས་པའི་ཉིན་མོ་ཁ་ཤས་ཤིག་ནང་ལོགས་ལ་ཡང་རྒྱ་ནག་ནང་ཁུལ་གྱི་མ་དངུལ་རྐང་གྲངས་ཁྲོམ་ར་ལས་གང་དག་རིན་ཐང་མར་ཟག་ཡ་དང་རྒྱ་ནག་གི་ཁྲོམ་ར་གཙོ་བོ་དེ་ཡིན་ན། ནུབ་ཕྱོགས་རྒྱལ་ཁབ་ཨ་མི་རི་ཀ་དང་ཡུ་རོབ་དང་འདི་ག་དེ་རེད་དེ་ཚོ་ཚང་མ་ལོག་ལ་ཡ་དཔལ་འབྱོར་དཀའ་ངལ་འཕྲད་དུས་རྒྱ་ནག་གི་དཔལ་འབྱོར་དཀའ་ངལ་འཕྲད་པ་ཡིན་ན་ཞི་ཅིན་ཕིང་གི་དཀའ་ངལ་ཆེ་ཤོས་དེ་ཆགས་འགྲོ་གི་རེད་བྱས་ཙང་ཞི་ཅིན་ཕིང་ངོས་ནས་བཤད་པ་ཡིན་ན་ད་རིང་འདི་བློ་འཚབ་བྱེད་ཡ་ཆགས་བསྡད་ཡོད་རེད་ཟེར་བྱས་འཁོད་ཤག་འདིའི་སྒང་དེར་རྒྱུན་དུ་འཁོར་ནས་རྒྱ་ནག་ཁོ་རང་ཚོས་རྟག་པར་ཕྱི་ལ་བཤད་བསྡད་ཡ་དེ་ཡིན་ན་རྒྱལ་ཁབ་ཀྱི་བདག་དབང་ལ་ཡ་བརྩི་འཇོག་བྱེད་ཡ་དང་རྒྱལ་ཁབ་ཅིག་གི་ནང་སྲིད་ལ་ཡ་ཐེ་བྱུས་མ་བྱེད་ཡ་དེ་ཡིན་ན་ཞེ་པོ་ཅིག་ཁོང་ཚོའི་རྩ་རྩ་དོན་དེ་ཞེ་པོ་ཅིག་ཡིན་ཞེས་རྟག་པར་བཤད་བསྡད་སྐོར་ད་ད་རིང་ཡིན་ན་ཨུ་རུ་སུས་དངོས་སུ་རྒྱ་ནག་རང་གི་ངོས་ལེན་བྱས་པ་དང་རྒྱ་ནག་རང་དང་ཚོང་འབྲེལ་ཡག་པོ་ཡོད་པ་རྒྱ་ནག་རང་དང་ཕྱི་འབྲེལ་འབྲེལ་བ་ཡག་པོ་ཡོད་པའི་ཡུཀ་རེན་རྒྱལ་ཁབ་ལ་ཡང་དངོས་སུ་བཙན་འཛུལ་བྱས་པ་འདི་ཡིན་ན་ད་རྒྱལ་སྤྱིའི་ཐོག་ལ་རྒྱ་ནག་ངོས་ནས་བཤད་པའི་འགྲེལ་བཤད་རྒྱབ་ཁག་པོ་ཞེ་པོ་ཅིག་ཁོང་ཚོའི་རྩ་འཛིན་འདི་ལ་གཟིམ་བྱས་བསྡད་ཀྱི་རེད་ཡང་ན་ཅིག་གིས་ད་རིང་ཁོ་རང་ཚོའི་གྲོགས་པོ་ཨུ་རུ་སུ་ལ་རྒྱབ་སྐྱོར་བྱེད་ཀྱི་རེད་ད་འདིའི་བར་དུ་ལ་ལ་ཡང་ཁོང་ཚོའི་གདམ་ག་དེ་ཞེ་དྲག་གི་ཁག་པོ་ཅིག་ཆགས་བསྡད་ཡོད་ས་རེད། ཨ་འདི་མ་ཟད་ཡིན་ན་ད་རྒྱ་ནག་དང་ཨུ་རུ་སུའི་བར་དུ་ལ་ཡག་གི་འབྲེལ་བའི་ནང་ལོགས་ལ་ཕན་ཚུན་ཡིད་ཆེས་ག་ཚོད་ཅིག་ཡོད་མེད་དེ་ད་རིང་ཚོད་ལྟ་ལྟ་སའི་དུས་ཚོད་རེད་ཅེས་ལབ་བསྡད་ཡོད་རེད་འདུག་དཔེར་ན་ཆ་བཞག་ན་ནིའུ་ཡོག་ཊའེམ་སིས་བཤད་ཡག་བྱས་པ་ཡིན་ན་ཁ་སང་དམག་མ་བརྒྱབ་གོང་གི་ཟླ་བ་གཉིས་ཙམ་གོང་ནས། ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་དེ་ཡང་ཝ་ཤིང་ཏོན་ལ་ཡོད་པའི་རྒྱ་ནག་གི་གཞུང་ཚབ་ཆེན་མོ། ཆིན་ཀང་དང་ཐུག་བྱས་ཐེངས་མང་པོ་ཞིག་ཐུག་ཡོད་ས་རེད་ཐུག་བྱས་ཨ་མི་རི་ཀས་ཤེས་ཡག་བྱས་པའི་ཨུ་རུ་སུས་ཡུཀ་རེན་ལ་ཡང་བཙན་འཛུལ་བྱེད་ཡག་གི་འཆར་གཞི་འདུག་ཁོང་ཚོས་འཆར་གཞི་དེ་ཚོ་བཏིང་གི་འདུག་ཅེས་ལབ་དུས་ཙམ་པ་ཨ་ནེས་དེ་འདྲས་སོང་ཙང་རྒྱ་ནག་ངོས་ནས་ཨུ་རུ་སུ་ལ་ཡང་ད་དེ་འདྲས་མ་བྱེད་ཅེས་བྱས་ཡིན་ན་འབོད་སྐུལ་བྱེད་ཡག་དང་སྐུལ་འདེད་བཏང་ཡག་བཏང་རོགས་བྱས་ཅེས་ཐེངས་མང་པོ་ལབ་ཡོད་ས་རེད། ཡིན་ནའི་རྒྱ་ནག་གིས་དེ་ཚོར་ཁྱོན་ནས་ཡིད་ཆེས་མ་བྱས་པ་ཙམ་མ་ཟད་ད་ལྟ་ཨ་མི་རི་ཀས་རྒྱ་ནག་གི་གཞུང་ཚབ་ལ་བསྟན་པའི་ད་གནས་ཚུལ་དེ་ཚོ་ཡོད་རེད་བ་དེ་ཚོ་ཕ་གིར་འཁྱེར་བྱས་ཡིན་ན་ཨུ་རུ་སུ་ལ་མར་བསྟན་བྱས་ཨ་མི་རི་ཀས་ཨུ་རུ་སུ་དང་རྒྱ་ནག་བར་དུ་ལ་ལ་ཡར་འཐེན་འཁྱེར་བཟོས་བྱས་དྭ་ཕྲུག་སྤུ་གྲུ་ཟུག་འདུག་ཟེར་བྱས་ལབ་པ་རེད་ཟེར་བྱས་འདི་འདྲའི་གནས་ཚུལ་འཁོད་ཤག། འདི་འདྲས་ལ་བལྟས་པ་ཡིན་ན། གཅིག་བྱས་ན་ཨུ་རུ་སུའི་སྲིད་འཛིན་ཕུ་ཐིན་གྱིས་ཕ་གི་ཡུཀ་རེན་ལ་ཡར་བཙན་འཛུལ་བྱེད་ཡག་གི་འཆར་གཞི་དེ་ཚོ་མང་པོ་ཅིག་ཡིན་ན་རྒྱ་ནག་ལ་ཡར་ཡིད་ཆེས་བྱས་བྱས་སྔོན་ནས་བཤད་མེད་པ་དེ་མཚོན་གྱི་ཡོད་རེད། གལ་སྲིད་འདི་འདྲས་མེད་པ་ཡིན་ན། རྒྱ་ནག་གཞུང་ནས་ད་བསམ་བློ་བཏང་སྐྱོར་བརྒྱབ་དགོས་ཡོད་ཅེས་ར་ག་འདྲའི་གྲོགས་པོ་ཉེ་པོ་ཞེ་པོ་ཅིག་ཡིན་ཟེར་བ་དེ་ལས། དངོས་གནས་ཀྱི་གནས་ཚུལ་དེ་ང་ཚོར་བཤད་མི་འདུག་བསམ་བསམ་ཅིག་གི་ད་ཚོར་བ་ཤུགས་ཆེན་པོ་ཡོང་གི་རེད་བ། འདི་གང་ལྟར་ཡིན་ན་དཔེར་ན་ཆ་བཞག་པ་ཡིན་ན་རྒྱ་ཡིག་གི་དྲ་ལམ་ཐོག་ལ་ཡང་མི་མང་པོ་ཅིག་ད་རིང་ཁ་སང་སྤེལ་ཡག་གི་གནས་ཚུལ་ཞིག་འདུག་འདི་ག་རེ་འདུག་ཟེར་ན། སྲིད་འཛིན་ཞི་ཅིན་ཕིང་དང་ཨ་ནི་ཕུའུ་ཀྲིན་ཁོ་གཉིས་ཁ་སང་ཐུག་པའི་སྐབས་དེར་ཕུའུ་ཀྲིན་གྱིས་ཞི་ཅིན་ཕིང་ལ། ཡུཀ་རེན་ལ་ཡང་དམག་རྒྱག་གི་ཡིན་ཟེར་བྱས་དངོས་གནས་ལབ་ཡོད་རེད་ལབ་ཡོད་མ་རེད། གལ་སྲིད་ལབ་ཡོད་པ་ཡིན་ན། ག་རེ་བྱས་བྱས་ཡིན་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཕ་གི་ཡུཀ་རེན་ནང་ཡོད་པའི་རྒྱ་མི་དེ་ཚོ་སྔོན་ནས་ཐོན་ཤོག་ཟེར་མ་ལབ་བྱས་བྱས་ཡིན་ན་རྒྱ་མི་དེ་གྱད་དེ་ཚེ་སྲོག་ལ་ཡང་སྣང་མེད་བཏང་བ་རེད། གལ་སྲིད་ལབ་མེད་པ་ཡིན་ན་སྲིད་འཛིན་ཕུ་ཀྲིན་གྱིས་ད་ཞི་ཅིན་ཕིང་ལ་ཡང་མགོ་སྐོར་བཏང་བ་རེད། བྱས་བྱས་གང་ལྟར་ད་རིང་ཁ་སང་ཡིན་ན་རྒྱ་ཡིག་གི་འདོགས་པར་དྲ་ལམ་ཐོག་ལ་ཡང་མི་མང་པོ་ཅིག་གིས་ད་གནས་ཚུལ་དེ་ཆེན་པོ་ཞེ་པོ་ཅིག་མ་རེད་དེ་ལས་ཡིན་ནའི་འདིའི་སྐོར་ལ་ཡང་དྲི་བ་འགོད་མཁན་མང་པོ་ཞིག་འདུག་དེ་ནས་ཡིན་ན་རྒྱ་ནག་དང་ཨུ་རུ་སུའི་བར་དུ་ལ་ད་སྔ་མོ་ནས་ད་ག་རེད། གང་ལྟར་ཕན་ཚུན་ཡིད་ཆེས་ཡོད་མེད་དེ་ཡིན་ན་ག་དུས་ཡིན་ནའི་ད་དྲི་བ་ཡོད་པ་ཅིག་རེད། བྱས་བྱས་ད་ཨུ་རུ་སུས་ཕ་གི་ཡུཀ་རེན་ལ་ཡང་བཙན་འཛུལ་བྱས་པ་འདིས། རྒྱ་ནག་དང་ཨུ་རུ་སུའི་བར་དུ་ལ་ལ་ཡང་འབྲེལ་བ་ཉེ་པོ་བྱས་བྱས་ཨ་མི་རི་ཀ་དང་འདི་ཚོ་ལ་ཡང་ད་ལྟའི་དམིགས་བསལ་གྱི་གནས་སྟངས་འདིའི་འོག་ལ་ཡང་ཁ་གཏད་བྱ་ཡག་གི་འབྲེལ་བ་ཅིག་ཚུགས་ཐུབ་ཀྱི་རེད། ཡང་ན། རྒྱ་ནག་གི་དཔལ་འབྱོར་དང་འདི་ཚོའི་ཁེ་ཕན་མང་པོ་ཞེ་པོ་ཅིག་ད་རིང་ཨ་མི་རི་ཀ་གཅིག་པོ་མ་ཡིན་པར་ནུབ་ཕྱོགས་རྒྱལ་ཁབ་ཚང་མ་ལོག་གི་ད་ལྷག་པར་དུ་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཡིན་ན་ཨུ་རུ་སུ་ལ་ཡང་གང་ལྟར་དཔལ་འབྱོར་བཀག་འདོམས་བྱས་ཡ་དེ་ཚོ་ཡིན་ན་ད་རྒྱ་ནག་གི་དེའི་ནང་ལོགས་ལ་ཡ་དངོས་སུ་མ་ཞུགས་པ་ཡིན་ནའི། གང་ལྟར་དངུལ་ཁང་དང་དེ་ཚོ་གང་ག་ཐེ་ཇུས་བྱས་བྱས་དེའི་ནང་ག་དེ་མ་འགྲོ་རང་འགྲོ་བྱེད་དགོས་རེད། དེ་ཚོ་ཕྱིན་པའི་སྐབས་ཡིན་ན་རྒྱ་ནག་དཔལ་འབྱོར་གྱི་ཁེ་ཕན་དང་དེ་ཚོའི་ཆེད་དུ་ཡིན་ན་ཨུ་རུ་སུ་དང་རྒྱང་ཐག་རིང་ཙམ་བསྡད་ཀྱི་རེད་ད་དེ་ཡིན་ན་མི་ཚང་མ་ལོག་ག་དོ་སྣང་བྱས་ཡ་ཆགས་བསྡད་ཤག་ད་ད་རིང་ང་ཚོའི